ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། མགོན་པོ་བཀྲ་ཤིས་ལགས་ནི་བོད་ནང་སྐྱེས་པ་དང་རྒྱ་གར་ལ་འབྱོར་ནས་ཐོག་མ་མ་སུ་རི་བོད་ཁྱིམ་ནང་ཡུན་རིང་སློབ་སྦྱོང་གནང་ཡོད་པ་དང། འཛིན་རིམ་བཅུ་གཉིས་རྒྱ་གར་རྒྱལ་ཡོངས་ཡིག་རྒྱུགས་སྐབས། དབུས་བོད་མིའི་སྒྲིག་འཛུགས་ནས་དགའ་ལྡན་ཕོ་བྲང་སློབ་ཕྲུག་གི་རྩེ་ཕུད་གཟེངས་རྟགས་ཐོབ་ཡོད་པ་དང། དེ་བཞིན་ལྡི་ལི་གཙུག་ལག་སློབ་གཉེར་ཁང་དུ་ཆབ་སྲིད་ཚན་རིག་ཐོག་ནས་ཡི་གཙུག་ལག་རབ་འབྱམས་པ་ཐོན་ཡོད་པ་རེད། ལྡི་ལི་གཙུག་ལག་སློབ་གཉེར་ཁང་དུ་སློབ་སྦྱོང་གནང་སྐབས། མཐོ་སློབ་སློབ་ཕྲུག་གི་འགོ་ཁྲིད་གཞོན་པར་འདེམས་ཐོན་བྱུང། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཨོ་སི་ཁྲུ་ལི་ཡར་འབྱོར་ནས་ཝི་ཁྲོ་རི་ཡ་ཁྲིམས་ལུགས་སློབ་ཆེན་ནང། ཁྲིམས་ལུགས་སློབ་སྦྱོང་གནང་ཡོད་པ་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་ལྔ་དང་ལྔ་བཅུ་ཡི་ཚོགས་ཆེན་སྐབས། བོད་རིགས་གཞོན་སྐྱེས་ཀྱི་འཐུས་ཚབ་པར་འདེམས་པ་དང། ད་ལྟའི་ཆར་ཝི་ཀྲོ་རི་ཡ་རིག་གཞུང་སྣ་ཚོགས་བདེ་འཇགས་སྲུང་སྐྱོབ་ཀྱི་འཐུས་ཚབ་པ་གི་ནང་མི་ཡིན་པ་རེད། ཁོང་གིས་ཉེ་ཆར་ཨོ་སི་ཀྲུ་ལི་ཡ་ཡི་ནང་བོད་རིགས་ན་གཞོན་ཚོ་ཡི་ཆེད་མཐོ་རིམ་སློབ་སྦྱོང་གི་གོ་སྐབས་དང་འཛུལ་ཞུགས་གནང་སྟངས་སྐོར་གྱི་བགྲོ་གླེང་ཞིག་གི་ཐོག་ཨོ་སི་ཀྲུ་ལི་ཡ་ཡི་ནང་བོད་རིགས་གཞོན་སྐྱེས་ཚོ་ལ་སློབ་སྦྱོང་གལ་ཆེན་པོ་ག་རེ་བྱས་ནས་ཆགས་ཡོད་མེད་འདི་འདྲ་ཞིག་གསུངས་གནང་སོང། སྤྱིར་བཏང་ནས་སྤྱི་ཡོངས་ནས་ང་ཚོ་ཨོ་སི་ཀྲུ་ལི་ཡ་ལ་ང་རང་ཚོའི་བོད་མི་མང་པོ་ཞིག་ཡོད་རེད་བ་ད་ང་ཚོ་མང་པོ་ཞིག་མཐོང་གི་འདུག་རེད་བ་ང་ཚོ་སློབ་སྦྱོང་བྱེད་མཁན་ལས་མ་བྱེད་མཁན་མང་བ་མཐོང་གི་འདུག་རེད་བ།

ག་རེ་བྱས་ནས་གལ་ཆེན་པོ་ཡིན་མིན་གྱི་སྐོར་ལ་ཅིག་ཤོད་འོ་བསམ་ཟེར། ནི། ད་དང་པོ་འདི་རེད་ད་ང་ཚོའི་སློབ་སྦྱོང་གཅིག་ག་རེ་བྱས་ནས་གལ་ཆེན་པོ་འདྲ་བོ་ཆགས་བཤད་པས་ན་དང་པོ་འདི་ད་ང་རང་ཚོའི་རྒྱལ་ཁབ་བསམ་སྟངས་དར་བ། ང་རང་ཚོའི་རྒྱལ་ཁབ་ཤོར་བའི་ད་ད་ལྟ་གནས་སྟངས་ཚང་མ། ད་རྒྱུ་མཚན་མང་པོ་ཡོད་རེད་དེའི་ནང་ནས་གཙོ་བོ་གཅིག་ག་རེ་ཆགས་བསྡད་ཡོད་རེད་ཟེར་ན། ང་རང་ཚོ་ལ་ཤེས་ཡོན་དང་ཉམས་མྱོང་གི་ཆ་ནས་མ་འདང་བ་བྱས་ནས་གནས་སྟངས་འདི་འདྲ་ཆགས་བསྡད་ཡོད་རེད་ད་ད། ད་ད་ད་ང་རང་ཚོའི་གི་ཅིག་སྒྲིག་འཛུགས་ཡོད་ནི་རེད་ཚང་མ་གཟིགས་ད་ང་རང་ཚོའི་གི་ཤེས་ཡོན་དང་དེའི་མ་འདང་བའི། གནད་འགག་ཅིག་ཆགས་བསྡད་ཡོད་རེད་བ།

དེ་འདྲ་སོང་ཙང་ང་ཚོ་འདི་ངེས་པར་དུ་ང་ཚོ་གོ་སྐབས་འདི་དམ་འཛིན་བྱས་ནས་བྱེད་དགོས་ཡ་གལ་ཆེན་པོར་བསམ་གྱི་འདུག་ཨ་བཅོ་འདི་ཨ་ནི་དེ་གཅིག་པོ་མ་རེད་ང་ཚོས་ད་ཅིག་ག་རེ་ཡོད་ཟེར་ན་མེད་ཟེར་ན་ང་ཚོ་གི་སྤྱི་ཚོགས་ནང་ལ་བུད་དུས་ཙམ་པ་ལ་ཅིག་ཨ་ནི་ལས་ཀ་ཡག་པོ་ཅིག་དང་དཔལ་འབྱོར་གྱི་ཆ་ནས་དགོས་ཡ་འདི་གལ་ཆེན་པོ་རེད་དོ་དཔལ་འབྱོར་འདི་དེ་འདྲ་སོང་ཙང་སློབ་སྦྱོང་བྱེད་པས་ན་མུས་མཐུད་ད་ལྟ་ང་ཚོ་ད་ལོ་བཞི་ལྔ་སློབ་སྦྱོང་བྱེད་ཁག་པོ་རེད་ད་སྐྱིད་གཏོང་གི་དུས་ཚོད་དང་སོ་སོ་རོགས་པ་འཁྱམ་དུས་དུས་ཙམ་པ་སོ་སོ་ཅིག་ཡང་དུས་ཚོད་དམིགས་བསལ་བཏོན་དགོས་དུས་ཙམ་པ་ཁག་པོ་ཡོད་རེད་ཡིན་ན་ཡང་བསམ་བློ་བཏང་བས་ན་ཅིག་སོ་སོ་ལོ་གསུམ་བཞི་རྗེས་ལ་ཚར་ཚར་བས་ན་ལས་ཀ་ཡག་པོ་ཅིག་རག་གི་རེད་ཨ་ནི་དཔལ་འབྱོར་གྱི་ཐོག་ནས་ཅིག་དཀའ་ངལ་འཕྲད་ཀྱི་མ་རེད། འོ་དེ་ཅིག་བྱུང་སོང་དེ་འདྲའི་རྒྱུ་མཚན་བསྟན་ཞིང་ང་ཚོ་སློབ་སྦྱོང་བྱེད་ཡ་དེ་གལ་ཆེན་པོ་ལབ་ནས་འབོད་སྐུལ་ཞུས་ཡོད།
ཡང་ཁོང་གིས་ཕ་མ་རྣམས་ཀྱིས་ཀྱང་བུ་ཕྲུག་རྣམས་ཀྱི་སློབ་སྦྱོང་ལ་དོ་སྣང་དང། རྒྱབ་སྐྱོར་གནང་རྒྱུ་དེ་ཧ་ཅང་གལ་ཆེན་པོ་ཆགས་ཡོད་སྐོར་འདི་འདྲ་ཞིག་གསུངས་སོང། གང་ནས་ཞིག་གི་ནི་ཕ་མ་ཚོ་ནས་རེད། སློབ་སྦྱོང་བྱེད་ཡ་ལ་སོ་སོའི་སྤུ་གུ་ལ་ཡ་ཅིག་རྒྱབ་སྐྱོར་གནང་ཡ་དང་སེམས་ཤུགས་སྤར་ཡ་དེ་ཧང་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡོད་རེད་བ།

དེ་གས་དགོས་རེད་དོ་སྣང་དེ་མེད་པས་ན་ཨ་ནི་སློབ་སྦྱོང་བྱེད་ཡ་དེ་ནི་ཁག་པོ་རེད། ངས་མ་ང་ཚོ་ཆ་བཞག་ན་དང་པོ་ཁྲིམས་ཀྱི་སློབ་སྦྱོང་དེ་ལེན་དུས་ཙམ་པ་ལ་མང་པོ་འདུག་རྒན་པ་འགའ་དེ་ལ་བཤད་དུས་ཙམ་པ་ལ་ཡ་དེ་ཨ་ནི་ཁྲིམས་ཀྱི་སློབ་སྦྱོང་བྱེད་ཀྱི་ཡིན་ལབ་དུས་ཙམ་པ་མང་ཆེ་བས་ཁག་པོ་ཡོད་རེད་མ་བྱེད་བྱེད་ཐུབ་ཀྱི་མ་རེད་ཨ་ནི་ངས་རྩ་བ་ཉིད་ནས་འདི་ཞུ་གི་མེད་ཁྱེད་རང་ཚོ་ལ་ཞེད་སྣང་འདྲ་སྐུལ་གྱི་མེད་ཡིན་ནའི་སློབ་སྦྱོང་ཁྲིམས་བྱེད་དགོས་མ་རེད་ག་རེ་སྦྱང་གི་ཡོད་ན་སོ་སོའི་ངོས་ནས་གཏིང་གི་དོ་སྣང། ཡོད་པའི་ངང་རེ་ཨེན་ཅིག་ད་མེད་དེ་གལ་ཆེན་པོར་བསམ་དགོས་འདུག་བ། ཁོང་རང་ཉིད་ཨོ་སི་ཁྲུ་ལི་ཡའི་ནང་མཐོ་སློབ་འགྲིམ་བཞིན་པའི་སྐབས་སུ་ཉམས་མྱོང་དང་ལྷག་པར་དུ་དཔལ་འབྱོར་ལ་དཀའ་ངལ་མེད་ན། མཐོ་སློབ་སྐབས་སུ་ལས་ཀ་མི་བྱེད་པར་སློབ་སྦྱོང་ཁོ་ན་ལ་འབད་བརྩོན་བྱ་རྒྱུ་དེ་ཡང་གལ་ཆེན་པོ་ཆགས་འདུག་ཅེས་འདི་འདྲ་ཞིག་གསུངས་སོང། མཐོ་སློབ་ལ་ཡོད་སྐབས་སུ་གལ་སྲིད་ད་སློབ་སྦྱོང་ག་རེ་བྱེད་རྒྱུ་ཡོད་ན་སོ་སོའི་ངོས་ནས་ནི། ལོ་རིམ་དང་པོ་དེ་ལ་ཏིས་དྲན་གྱི་མ་རེད་ནི། སོ་སོ་སློབ་གྲྭ་དང་སྦྲགས་ཀྱི་མི་འདུག་བསམ་པ་ནང་ལས་ཡིན་ནའི་རེད་ད་ནང་ཆེན་གྱི་ནང་སྦྱོང་དུས་སུ་ཏིས་གཅིག་ཁག་ཁག་ཡོད་རེད་དམིགས་བསལ་གྱིས་འདི་ག་ལ་དོ་སྣང་བྱེད་ཡོད་ཨ་ནི་ཅིག་ལས་ཀ་འདྲ་བྱེད་དགོས་མེད་ན་ཨ་ནི་དཔལ་འབྱོར་གྱི་དཀའ་ངལ་མེད་ན་ལས་ཀ་སྤྱི་བཏང་གི་ལོ་རིམ་དང་པོ་ལ་ལས་ཀ་བྱེད་མ་དགོས་ན་ཡག་ཤོས་རུ་ཆགས་བསྡད་རོགས། ང་ཚོ་ལ་དང་པོ་ད་མགོ་མ་ཚོས་དུས་ཙམ་པ་ལ་ཨ་ནི་ལས་ཀ་བྱེད་སློབ་སྦྱོང་བྱེད་དུས་ཙམ་པ་ལ་ཨ་ནི། ཅིག་དཔེ་ཁག་ཁག་ཡོད་དུས་ཙམ་པ་ལ་ཧང་སངས་དཀའ་ངལ་འཕྲད་སྲིད་རོགས། མཐོ་སློབ་ཁག་ལ་སོ་སོ་གི་ད་ལྟ Scholarship ཡོད་རེད་གང། མཇུག་ཏུ་ཁོང་གིས་སློབ་སྦྱོང་མཇུག་ཏུ་ཁོང་གིས་སློབ་སྦྱོང་བྱེད་པའི་སྐབས་སུ་མགོ་མ་ཚོས་པའི་དཀའ་ངལ་དེ་འདྲ་བྱུང་ཚེ། དགེ་རྒན་ཚོ་ལ་ཡིག་འབྲེལ་ལམ་ནས་བཀའ་འདྲི་ཞུ་དགོས་པ་དེ་ཡང་གལ་ཆེན་པོ་ཡིན་པ་མ་ཚད། མཐོ་སློབ་འགྲོ་བཞིན་པའི་སྐབས་སུ་དངོས་སྦྱོང་ལས་ཀ་ཡི་ཉམས་མྱོང་གསོག་རྒྱུ་དེ་ཡང་གལ་ཆེན་པོ་ཡིན་པ་དང་དེས་མ་འོངས་པ་ལས་ཀ་འཚོལ་བའི་སྐབས་སུ་ཕན་ཐོགས་ཆེན་པོ་ཡོད་པ་རེད་ཅེས་གསུངས་སོང།
སོ་སོ་གི་མགོ་མ་ཚོས་པ་ཡིན་ན་ཨ་ནི་སོ་སོ་གི Professor Lecturer ད་ཚང་མ་ལ Email བཏང་ཡག་ཡོད་རེད་རོགས་པ་རང་སྐད་ཆ་དྲི་བ་ཡིན་གཅིག་མི་གཅིག་གཅིག་མགོ་མ་ཚོས་པའི་ཕྱིར་ན་རོགས་དེ་ཚོས་ཅིག་གནད་འགག་སྒྲུག་ཆེད་ནི་ཡག་ཤོས་བྱུང་ན་ནི་ལོ་དང་པོ་གཉིས་བ་ནས་སོ་སོ་གི Placement ཅིག་ལྟ་དཔེ་གལ་ཆེན་པོར་དམིགས་བསལ་གྱི་སློབ་གྲྭ་ཆགས་བྱས་པས་ན

ཐོན་པ་ཡིན་ན་ཨ་ནི་ཅིག་ལས་ཀ་རག་སྟབས་བདེ་ཡོད་རེད་བ། མགོན་པོ་བཀྲ་ཤིས་ལགས་ལ་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་རྣམ་པ་ཚོས་ལེ་ཚན་དེ་གསན་པར་བཀའ་དྲིན་ཆེ། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།